Ashley Stevenson། ལགས་ནས་སིད་ནིའི་ལྷོ་ཕྱོགས་ཁུལ་དུ་མེ་ཏོག་དང་ཤིང་ཏོག་སོགས་འདེབས་འཛུགས་དང་ལྟ་སྐྱོང་གི་ཕྱག་ལས་བདུན་ཕྲག་རེར་ཆུ་ཚོད་གསུམ་རེ་གནང་བཞིན་ཡོད་པ་རེད། ཁོང་མོར་ཆུ་ཚོད་མང་བའི་ལས་ཀ་ཞིག་བྱེད་འདོད་ཡོད་པ་ཡིན་ཡང་ཁོང་མོར Job Seeker ཞེས་པ་སྟེ་ལས་འཚོལ་བའི་ཕོགས་ཐོབ་ཀྱི་ཡོད་པས་ཆུ་ཚོད་ཚད་ཁ་བརྒལ་ནས་ལས་ཀ་བྱེད་པ་ཡིན་ཚེ་དེ་ལས་གསོག་པའི་སྒོར་རེར་སེནྟ་ལྔ་བཅུ་ཁྲལ་ཕོག་གི་ཡོད་པ་ཡིན་འདུག་ཁོང་མོས་གསུངས་དོན།

ལྷན་ཁང་དེའི་སྤྱི་ཁྱབ་འགན་འཛིན Cassandra Goldie ལགས་ཀྱིས། མི་འབུམ་བརྒྱད་དང་སྟོང་ཕྲག་ཉི་ཤུ་རྩ་དྲུག་ཙམ་ཞིག་ལོ་གཅིག་ལས་མང་བ་རིང་གཞུང་གི་ལས་འཚོལ་བའི་ཕོགས Job Seeker ལ་བརྟེན་ནས་ཡོད་པ་འགྲེལ་བརྗོད་གནང་དོན།
ད་ཆ་ལོ་གཉིས་ཙམ་ནང་དབང་པོ་སྐྱོན་ཅན་མི་བརྒྱ་ཆ་ལྔ་བཅུ་ལྷག་དང་མི་བརྒྱ་ཆ་ལྔ་བཅུ་ལྷག་ལོ་ལྔ་བཅུ་ང་ལྔ་ཡན་ཅན་ཡིན་པ་ཆགས་ཡོད། དེར་བརྟེན་དོན་དངོས་སུ་ནད་ཡམས་སྐབས་ཁྱེད་རང་ལས་ཀ་ཤོར་བ་ཡིན་ཚེ་ད་བར་ལས་ཀ་རག་པར་འགོག་རྐྱེན་ཆེན་པོ་འཕྲད་ཡོད་པ་ཉག་གཅིག་རེད། འདི་ལོའི་སྤྱི་ཟླ་བཅུ་པའི་ནང་ལས་མེད་བའི་བརྒྱ་ཆ་ལྔ་ཚེག་གཉིས་ཆགས་ཡོད་པ་དེ་དེ་སྔར་གྱི་བཞི་ཚེག་དྲུག་ལས་འཕར་བ་ཡིན། དེ་ཡང་སྤྱི་ཟླ་བརྒྱད་པའི་ནང་ལས་མེད་བའི་བརྒྱ་ཆ་དེ་འདས་པའི་ལོ་བཅུ་གསུམ་ནང་སྐྱོ་ཤོས་ཆགས་ཡོད་པ་དེ་ནི་ལས་ཀའི་ཁྲོམ་རའི་གནས་སྟངས་ཞན་པ་དང་མི་མང་དག་ཅིག་ལས་ཀ་བཞག་གི་ཡོད་པའི་རྒྱུ་མཚན་བརྗོད་ཀྱི་ཡོད་འདུག་ཡང་དཔལ་འབྱོར་བློན་ཆེན Josh Frydenberg མཆོག་གིས་སྤྱི་ཟླ་བཅུ་པའི་ནང་གནས་ཚུལ་བསྡུ་རུབ་བྱས་པ་ནས་བཟུང་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་ལ་འགྱུར་བ་ཆེན་པོ་འགྲོ་ཡོད་པར་འགྲེལ་བརྗོད་གནང་དོན། གནས་ཚུལ་དེ་དག་བསྡུ་རུབ་བྱེད་སྐབས་ཨོ་སྟྲེ་ལི་ཡའི་མི་ས་ཡ་བཅོ་གསུམ་ཙམ་སྒོ་རྒྱག་དམ་དྲག་འོག་ཡོད་པ་དང་ལུང་པ་ཕྱེད་ཀ་ཙམ་སྒོ་བརྒྱབ་ཡོད། ད་བར་དཔལ་འབྱོར་གནས་སྟངས་ཡར་རྒྱས་འགྲོ་ཡོད་ལ། ཅ་དངོས་དང་ཞབས་ཞུ་ཉོ་ཚོང་གི་ལས་དོན་མང་དུ་འགྲོ་ཡོད། ཡང་ཁ་གཏད་ཆབ་སྲིད་ཚོགས་པའི་དཔལ་འབྱོར་སླར་གསོའི་འཆར་གཞི་དེ་གསལ་པོ་ཞིག་མེད་པ་དང།

དུས་ཚོད་ཐུང་ངུའི་ནང་ལས་ཀའི་བཅར་འདྲིར་འགྲོ་དགོས་པ་དང། རང་ཉིད་ལ་ཉིན་རེར་བཟའ་ཆས་དང་ཁང་གླ་འདང་ངེས་མེད་པའི་གནས་སྟངས་ཤིག་ཡོང་ངེས་རེད། ཡང་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུ་ལྷན་ཁང་གིས་གཞུང་གི་སྲིད་ཇུས་ལ་འགྱུར་བ་བཏང་ནས་དུས་རྟག་ཏུ་ལས་མེད་བའི་བརྒྱ་ཆ་བཞི་ལས་ཉུང་བར་བཞག་ཐབས་བྱེད་དགོས་པར་འབོད་ཀྱི་ཡོད་འདུག། ལྕམ Cassandra Goldie ལགས་ཀྱིས་ལས་ཀའི་ཁྲོམ་རར་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་ལས་ཐོན་ཁུངས་བེད་སྤྱོད་བྱེད་སྟངས་ལ་རག་ལུས་ཆེ་བ་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོས་ཐོན་ཁུངས་དང་མཐུན་རྐྱེན་ཡོངས་མི་རེ་ངོ་རེར་རོགས་སྐྱོར་སྐྲུན་ཆེད་བེད་སྤྱོད་གཏང་དགོས་པ་ཡིན། ད་ལྟའི་གཞུང་གི་ལས་ཀའི་སྲིད་ཇུས་ནི་དབང་སྒྱུར་དང་ལྡན་པ། བཙན་པོ། སྟབས་བསྟུན་དགོས་པ་སོགས་ཀྱི་བརྒྱུད་ལས་མེད་བ་རྣམས་ལ་ཕན་ཐོགས་རྒྱུའི་ཚབ་གནོད་ཆེ་བ་ཡོད། གནས་ཚུལ་དེ་ནི SBS གི་གསར་འགོད་པ Dijana Damjanovic ལགས་དང Phillippa Carisbrooke ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།